གསན་མཁན་རྣམ་པ་བདེ་མོ་ཡིན་ན་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཨ་མདོ་སྐད་ཀྱི་ལས་རིམ་ཁག་ད་ལྟ་འགོ་འཛུགས་བཞིན་ཡིན། དེ་རིང་ནི་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོ་བོད་ཟླ་བཅུ་གཅིག་པའི་ཚེས་ཉི་ཤུ་རྩ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོ་ཕྱི་ཟླ་དང་པོའི་ཚེས་བཞི་རེས་གཟའ་ཕུར་བུ་རེད། འདི་ནས་ངས་རླུང་འཕྲིན་གསན་མཁན་རྣམས་ལ་བཀྲ་ཤིས་བདེ་ལེགས་ཀྱི་འཚམས་འདྲི་དང་བཅས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་གསན་ཞུ་བྱ་རྒྱུ་ཡིན། ང་ཕྱུག་མོ་མཚོ་ཡིན། དེ་རིང་གི་ལས་རིམ་ཁག་གི་ཐོག་མར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་ས་ཡོམ་གྱི་གོད་ཆག་ཕོག་པའི་ཉི་ཧོང་མི་མང་ལ་ཐུགས་གསོ་དང་བསྔོ་སྨོན་གསོལ་འདེབས་མཛད་པ་དང་བཅས་དེ་རིང་གི་གསར་འགྱུར་ཁག་དང། དེ་ནས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་གྱི་ཕྱག་འཁྱེར་འབུལ་བཞེས་ཀྱི་མཛད་སྒོར་དབུ་བཞུགས་མཛད་པ། ད་མཐའ་མ་དེར་ཕྱིར་ལོག་བྱེད་མཁན་གྱི་བོད་མི་ཚོའི་ཐོག་རྒྱ་ནག་གཞུང་གིས་དབྱེ་འབྱེད་བྱས་ནས་ཐོབ་ཐང་ལག་འཁྱེར་ལ་སོགས་མ་རག་པའི་དཀའ་ངལ་འཕྲད་ཀྱི་ཡོད་པའི་སྐོར་གནས་ཚུལ་ཕྱོགས་བསྒྲིགས་བྱས་པ་ཞིག་དང་བཅས་དེ་རིང་གི་ལས་རིམ་ཁག་གསན་རོགས་གནང། གསན་མཁན་རྣམ་པ་ད་སྔོན་ན་དེ་རིང་གི་གསར་འགྱུར་བཤད་རྒྱུ་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ས་ཡོམ་གྱི་གོད་ཆག་ཕོག་པའི་ཉི་ཧོང་མི་མང་ལ་ཐུགས་གསོ་དང་བསྔོ་སྨོན་གསོལ་འདེབས་མཛད་འདུག།

རྨས་སྐྱོན་ཕོག་པ་རྣམས་ལ་ཐུགས་གསོ་མཛད་ཅིང་ཤུལ་ལུས་ནང་མི་སྤུན་མཆེད་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་ཐུགས་གསོ་མཛད་དེ་ད་ལྟའི་ཆར་ཉི་ཧོང་གཞུང་གིས་གཙོ་འགན་བཞེས་ཏེ་མུ་མཐུད་དུ་མྱུར་སྐྱོབ་ཀྱི་ལས་གཞི་སྤེལ་བཞིན་པར་བསྔགས་བརྗོད་མཛད་པ་མ་ཟད། ཟླ་བ་འདིའི་ཚེས་གསུམ་ཉིན་གྱི་སྔ་དྲོ་གནས་མཆོག་རྡོ་རྗེ་གདན་དུ་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་མཛད་སྒོའི་སྐབས་སུ་ཡང་གོང་ས་མཆོག་གིས་ཉི་ཧོང་ནི་ནང་པའི་རྒྱལ་ཁབ་ཅིག་ཡིན་པས་ཚང་མས་ཉི་ཧོང་གི་མཆེད་གྲོགས་ཚོའི་ཆེད་དུ་ཤེས་རབ་སྙིང་པོ་གསུང་འདོན་གནང་རྒྱུ་གལ་ཆེན་ཡིན་ཞེས་བཀའ་སློབ་སྩལ་ཡོད།

གཅིག་ནུབ་ཕྱོགས་སྔོན་ལ་འདི་བོད་པ་དེའི་ལས་དེ་ཡང་ད་ང་ཚོའི་ལས་ཁུངས་ཀྱི་ཐོ་དེབ་ནང། གཞན་ཡང་གོང་ཞུས་བཞིན་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་གསུང་འཕྲིན་གྱི་མཇུག་ཏུ། ངས་ད་ལྟའི་ཆར་གནས་མཆོག་རྡོ་རྗེ་གདན་དུ་ཡོད་པས་གནས་འདི་ནི་བཅོམ་ལྡན་འདས་སངས་རྒྱས་ཀྱི་གནས་ཁྱད་དུ་འཕགས་པ་ཞིག་ཡིན་པར་བརྟེན། འདིར་ཕེབས་པའི་དགེ་བཙུན་གཙོ་བོར་གྱུར་པའི་གནས་སྐོར་བ་ཚོས་གོད་ཆག་ཕོག་པའི་མི་མང་རྣམས་ཀྱི་ཆེད་དུ་ཤེས་རབ་སྙིང་པོ་གསུང་འདོན་གནང་གི་ཡོད་ཅེས་ཐུགས་སྨོན་དང་འབྲེལ་བཀའ་སློབ་སྩལ་འདུག། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་གྱི་ཕྱག་འཁྱེར་འབུལ་བཞེས་ཀྱི་མཛད་སྒོར་དབུ་བཞུགས་མཛད་ཡོད་པ། ཟླ་བ་འདིའི་ཚེས་གསུམ་ཉིན། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དབུ་བཞུགས་ཐོག་སྐྱབས་རྗེ་དགའ་ལྡན་ཁྲི་རིན་པོ་ཆེ་མཆོག་དང་བྱང་རྩེ་ཆོས་རྗེ་རིན་པོ་ཆེ་དབུས་པའི་གདན་ས་གྲྭ་ཚང་ཁག་གི་མཁན་ལས་ཟུར་རྣམ་པ་འཛོམས་སར་གདན་ས་གསུམ་དང་བཀྲ་ཤིས་ལྷུན་པོ་རྭ་སྟོད་གྲྭ་ཚང་བཅས་ཀྱི་དགེ་བཤེས་ལྷ་རམས་པའི་བསླབ་པ་མཐར་སོན་པ་དགེ་འདུན་པ་གྲངས་བཞི་བརྒྱ་ར་བཅུ་གསུམ་ལ་ཕྱག་འཁྱེར་གནང་ཡོད་པ་དང་སྐབས་དེར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བོད་ཀྱི་ནང་བསྟན་སློབ་གཉེར་བྱེད་སྟངས་དེ་ཧ་ཅང་ཁྱད་འཕགས་ཅན་ཞིག་ཡིན་པའི་སྐོར་དང་ཇི་ལྟར་སློབ་གཉེར་གནང་བ་བཞིན་རིམ་པས་ལག་ལེན་གནང་ནས་ས་ལམ་བགྲོད་ཐབས་སུ་འབད་བརྩོན་གནང་དགོས་པ། ཉམས་ལེན་གནང་ནས་རྒྱལ་བའི་དགོངས་པ་དང་མཐུན་ཞིང་འཛམ་གླིང་སྤྱི་དང་ལྷག་པར་དུ་སངས་རྒྱས་ཀྱི་ཆོས་ལ་དོ་སྣང་ཡོད་མཁན་རིགས་ལ་མིག་དཔེ་སྟོན་ཐུབ་པ་སོགས་བསྟན་པའི་ཞབས་འདེགས་བསྒྲུབ་དགོས་པའི་བཀའ་སློབ་སྩལ་ཡོད། ཡང་མཛད་སྒོའི་ཐོག་དགའ་ལྡན་ཁྲི་རིན་པོ་ཆེ་མཆོག་གིས་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་མཁན་རྣམས་སྐུ་ན་གཞོན་དུས་ནས་ཆོས་སྒོར་ཞུགས་ཏེ་ཟབ་ཅིང་རྒྱ་ཆེ་བའི་གཞུང་ལུགས་ཁག་ལ་བརྩོན་པ་ཆེན་པོས་སློབ་གཉེར་གནང་བ་དང་ད་ཆ་ཆོས་ཀྱི་གྲུབ་འབྲས་བཟང་བོ་ཐོན་པ་ལ་ལེགས་གསོལ་བསྔགས་བརྗོད་གནང་ཡོད་པ་རེད། དེ་མིན་མཛད་སྒོའི་ཐོག་དགེ་ལྡན་ལུགས་བཟང་གཙུག་ལག་སློབ་གཉེར་ཁང་གི་རྒྱུགས་སྤྲོད་དོ་དམ་པ་དགེ་བཤེས་ལྷ་རམས་པ་སྤྲུལ་སྐུ་བསྟན་འཛིན་ཤེས་རབ་ལགས་ཀྱིས་དགེ་ལུགས་རྒྱུགས་སྤྲོད་ཀྱི་བྱུང་རིམ་ངོ་སྤྲོད་དང་མཉམ་དུ་དགའ་ལྡན་ཁྲི་རིན་པོ་ཆེ་ཡིས་ལྷ་རམས་པའི་དགེ་བཤེས་རྣམས་ལ་ཕྱག་འཁྱེར་གནང་ཡོད་པ་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་ནས་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་བཞིའི་རིང་དགེ་བཤེས་ལྷ་རམས་པ་ཐོན་མཁན་ཁྱོན་ནས་དགེ་འདུན་པ་བཞི་བརྒྱ་ར་བཅུ་གསུམ་ཡོད་པའི་ཁོངས་ནས་ད་རེས་དགེ་འདུན་པ་སུམ་བརྒྱ་ཙམ་དངོས་སུ་ཕྱག་འཁྱེར་ཞུ་བར་བཅར་འདུག།

ལོ་ངོ་བཅུ་བདུན་ནས་བཅོ་བརྒྱད་ཙམ་གྱི་རིང་སློབ་གཉེར་གནང་བའི་རྗེས་སུ་དགེ་ལུགས་པའི་རྒྱུགས་སྤྲོད་ཀྱི་ཆ་རྐྱེན་ཚང་བ་རྣམས་དགེ་ལུགས་པའི་རྒྱུགས་སྤྲོད་ཀྱི་ནང་ཞུགས་ཏེ་སླར་ཡང་གཙོ་བོ་གཞུང་བཀའ་པོད་ལྔ་ལ་རྒྱ་ཆེ་གཏིང་ཟབ་ཀྱི་སློབ་གཉེར་གནང་བའི་ཐོག་ཐུན་མོང་རིག་གནས་དང་ཞར་བྱུང་སློབ་ཚན་སོགས་ཀྱི་སྟེང་དེང་རབས་ཚན་རིག་ལ་སོགས་པའི་ཐད་ལོ་དྲུག་གི་རིང་སློབ་གཉེར་མཐར་ཕྱིན་པ་གནང་བའི་རྗེས་སུ་དགེ་བཤེས་ལྷ་རམས་པའི་ཕྱག་འཁྱེར་བཞེས་ཀྱི་ཡོད་པ་དང་དེ་ནི་དེང་རབས་ལུགས་སྲོལ་དང་མཐུན་པའི་འབུམ་རམས་པའི་ཚད་མཉམ་པ་ཞིག་ལ་བརྩི་གི་ཡོད་པ་རེད། རྒྱ་ནག་གིས་བོད་ཀྱི་ནག་ཆུ་ས་ཁུལ་དུ་འཛམ་གླིང་སྟེང་ཆེས་མཐོ་ཤོས་ཀྱི་རླུང་ཤུགས་གློག་འདོན་ས་ཚིགས་བཟོ་སྐྲུན་བྱས་ཏེ་གློག་འདོན་མཁོ་སྤྲོད་བྱེད་འགོ་བཙུགས་པའི་གནས་ཚུལ་སྤེལ་འདུག་རྒྱ་ནག་གི་གཞུང་འབྲེལ་གསར་འགྱུར་བརྒྱུད་ལམ་ཐོག་གནས་ཚུལ་སྤེལ་བ་ལྟར་ན་ཉེ་ཆར་བོད་ཀྱི་ནག་ཆུ་ས་ཁུལ་གྱི་མཚོ་འཕགས་ལས་མཐོ་ཚད་མི་ཊར་བཞི་སྟོང་དྲུག་བརྒྱ་ར་ལྔ་བཅུ་ཡོད་པའི་ས་གནས་སུ་རྒྱ་ནག་གིས་རླུང་ཤུགས་གློག་འདོན་ས་ཚིགས་བཟོ་སྐྲུན་གྱིས་གློག་འདོན་མཁོ་སྤྲོད་བྱེད་འགོ་བཙུགས་ནས་ཆུ་ཚོད་རེའི་གློག་ཤུགས་ཀི་ལོ་ཝ་ཊི་ས་ཡ་ཉིས་བརྒྱ་འདོན་སྤེལ་བྱེད་ཐུབ་ཀྱི་ཡོད་པ་མ་ཟད་ཁྱོན་ཡོངས་ལ་དྲ་འབྲེལ་བྱས་པ་དེས་ས་གནས་ཀྱི་སྡོད་དམངས་འབུམ་གཉིས་ཀྱི་ལོ་རེའི་གློག་བེད་སྤྱོད་ཀྱི་དགོས་མཁོ་སྐོང་ཐུབ་ཀྱི་ཡོད་པ་བརྗོད་འདུག་དེ་བཞིན་རྒྱ་ནག་གཞུང་འབྲེལ་གསར་འགྱུར་ནང་དེ་ནི་འཛམ་གླིང་སྟེང་ཆེས་མཐོ་ཤོས་ཀྱི་རླུང་ཤུགས་གློག་འདོན་ས་ཚིགས་ཏེ་བོད་ནང་དངོས་སུ་འཁོར་སྐྱོད་བེད་སྤྱོད་བྱས་པ་ཡིན་ཚུལ་བརྗོད་དེ་ས་གནས་ལས་བཟོ་བ་ཚོས་ཕྱི་ལོ་གསར་བ་དང་མཉམ་དུ་རྣམ་གྲངས་དེའི་ཐད་ཉམས་ཞིབ་དང་གོ་སྒྲིག་རྒྱ་ཁྱོན་སོགས་ཀྱི་བཀོལ་སྤྱོད་ཐད་ལ་གནད་སྟོན་བྱས་ཚུལ་བརྗོད་འདུག།

བོད་རིགས་གཞོན་སྐྱེས་ཚེ་རིང་མཚོ་གིས་སྤྱི་ཚོགས་དྲ་ལམ་ནས་རྒྱ་ནག་གཞུང་གིས་བོད་མི་རིགས་ལ་མཐོང་ཆུང་བྱེད་སྟངས་ཁག་ཅིག་ཐེར་འདོན་བྱས་པར་རྐྱེན་བྱས་ནས་འཛིན་བཟུང་དང་བཀག་ཉར་གྱི་ཉེས་ཆད་ཕོག་ཡོད་པའི་ཐད་གནད་དོན་དབྱེ་ཞིབ་པས་འགྲོ་བ་མིའི་ཐོབ་ཐང་རྩོད་ལེན་མཁན་ཚེ་རིང་མཚོ་ཡིས་སྨྲ་བརྗོད་རང་དབང་ལོངས་སུ་སྤྱོད་པར་ས་གནས་ཉེན་རྟོག་ཚན་པས་རྒྱ་ནག་རང་གི་ཁྲིམས་དང་འགལ་ནས་ཉེས་འཛུགས་བྱས་པ་རེད་ཅེས་འགྲེལ་བརྗོད་བྱས་པའི་སྐོར་སྟག་ལྷ་རྒྱལ་གྱིས་གནས་ཚུལ་ཕྱོགས་བསྒྲིགས་བྱས་པར་གསན་རོགས་ཞུ། གསན་མཁན་རྣམ་པ་ཚོ་ད་གོང་ནས་ངོ་སྤྲོད་ཞུས་པ་བཞིན་ནི། འདི་ག་རླུང་འཕྲིན་ཁང་ལ་འབྲེལ་ཡོད་ཀྱིས་མཁོ་སྤྲོད་བྱས་པའི་བརྙན་ཐུང་ཞིག་ཏུ། ཚེ་རིང་མཚོ་ལགས་ཀྱིས་བོད་པའི་ནང་ང་མ་གཏོགས་ཁྲིམས་ལུགས་ཤེས་མཁན་མེད་པ་རེད་དམ། ཚང་མ་སློབ་གྲྭ་གཅིག་པ་སོང་བ་དང་སློབ་གསོ་གཅིག་མཚུངས་རག་ཡོད་ལ། དེའི་ནང་ང་གཅིག་པུ་མ་གཏོགས་ཤེས་མཁན་མེད་པ་རེད་དམ། མཁས་པ་དང་ཡོན་ཏན་ཅན་རྣམས་ཀྱིས་ག་རེ་བྱས་ནས་བཤད་མཁན་མེད་ལ། བཤད་པ་ཡིན་ན་འཛིན་བཟུང་བྱེད་རྒྱུ་རེད་ལ། ང་གཅིག་པུས་བཤད་ན་ནུས་པ་ཆུང་སོང་བ་རེད་ལ། མི་ཚང་མས་ཁྲིམས་དང་མཐུན་པའི་གནས་ཚུལ་ཕྱོགས་གང་ས་ནས་བཤད་དེ

ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བཅུ་བའི་ཚེས་ཉི་ཤུ་རྩ་དྲུག་ནས་ཟླ་བཅུ་གཅིག་པའི་ཚེས་བཅུ་བར་སྐྱེ་རྒུ་མདོ་གྲོང་ཁྱེར་གྱི་ཉེན་རྟོག་ཚན་པས་ཚེ་རིང་མཚོ་ལགས་ཉིན་བཅོ་ལྔའི་རིང་གང་བྱུང་བཀག་ཉར་བྱས། དེ་ནི་ཚེ་རིང་མཚོ་ལགས་བཀག་ཉར་བྱས་པ་ཐེངས་གཉིས་པ་དེ་ཡིན་ཞིང། ཟླ་བཅུ་གཅིག་པའི་ཚེས་བཅུ་གཅིག་ཉིན་ཚེ་རིང་མཚོ་ལགས་ཀྱིས་དྲ་ལམ་དུ་སྤེལ་བའི་སྐྱེ་རྒུ་མདོ་གྲོང་ཁྱེར་ཉེན་རྟོག་པའི་བཀག་ཉར་ཡི་གེའི་ནང། ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བཅུ་བའི་ཚེས་བརྒྱད་ནས་ཉི་ཤུ་རྩ་ལྔའི་བར་ཚེ་རིང་མཚོ་ཡིས་སྙད་རྐོ་ཟིང་སློང་གི་ཉེས་པ་བྱས་ལུགས་དང་ཚེ་རིང་མཚོ་ཡིས་སླར་ཡང་དྲ་ལམ་དུ་བརྙན་ཐུང་དང་མི་སྒེར་གྱི་གསལ་བསྒྲགས་སྤེལ་ནས་གཞུང་ལ་ནོར་འཁྲུལ་ཅན་གྱི་སྐྱོན་འཛུགས་བྱས་པ་མ་ཟད་སྤྱི་ཚོགས་དྲ་ལམ་དུ་ནོར་འཁྲུལ་ཅན་གྱི་གནས་ཚུལ་སྤེལ་བའི་སྐྱོན་ཆ་བཙུགས་འདུག། སྙད་རྐོ་ཟིང་སློང་ནི་ནམ་རྒྱུན་འགྲོ་བ་མིའི་ཐོབ་ཐང་སྲུང་སྐྱོབ་མཁན་དང་གྲངས་ཉུང་མི་རིགས་སྐྱོན་བརྗོད་མཁན་གཞུང་དང་ལྟ་སྤྱོད་ཐ་དད་ཅན་ཡང་ན་གཞུང་ལ་བློ་མི་དཀར་བར་དམིགས་པའི་ཁྲིམས་ཀྱི་ལག་ཆ་ཞིག་རེད། རྒྱ་ནག་དབུས་དང་གཞི་རིམ་གྱི་ཏང་དང་གཞུང་གང་ཡིན་ཡང་སྙད་རྐོ་ཟིང་སློང་གི་ཁྱབ་ཁོངས་ཁོང་ཚོས་གཏན་འཁེལ་དང་མཚན་ཉིད་ཁོང་ཚོས་འཇོག་བཞིན་ཡོད། རྩ་བའི་ཆ་ནས་གཞུང་གི་ལམ་ལུགས་དང་མི་མཐུན་པ་ཚང་མ་སྙད་རྐོ་ཟིང་སློང་གི་ཁྱབ་ཁོངས་ན་ཡོད།

སྤྱིར་བཏང་ཁོ་རང་གིས་ཅིག་བོད་ནང་ལོགས་ཀྱི་ད་ཅིག་སྨྲ་བརྗོད་རང་དབང། འགྲོ་སྡོད་རང་དབང། ནི་དེ་ནང་བཞིན་ཅིག་རྒྱ་ནག་གི་རྩ་ཁྲིམས་དང་འགལ་འགྲོ་ཡོད་ཡག་གི་དཔོན་རིགས་དེ་ཚོ་དང་ལས་ཁུངས་དེ་ཚོ་གི་བྱ་སྤྱོད་ལ་ནི་སྐྱོན་བརྗོད་བྱེད་མཁན་དང་དེའི་ཐེར་འདོན་བྱེད་མཁན་གི་དེ་འདྲ་མི་སྣ་ཅིག་རེད། དེ་འདི་གང་ལ་ད་རེས་ཀྱི་ད་ཅིག་བརྗོད་དོན་འདི་བསྟན་ཡང་དེ་གང་ལ་གསལ་བོ་ཡིན་པ་དེ་སྨྲ་བརྗོད་རང་དབང་ལོངས་སུ་སྤྱོད་ནས་ད་རེས་བཀག་ཉར་བྱེད་རྒྱུ་དེ་འདྲ་གི་གནད་དོན་ཅིག་རེད། ཚེ་རིང་མཚོ་ལགས་རང་ལོ་སུམ་ཅུ་སོ་དགུ་ལ་སོན་ཡོད་པ་དང་མདོ་སྨད་མཚོ་སྔོན་ཞིང་ཆེན་ཁྲི་ཀ་རྫོང་གི་རེད། ཁོང་གིས་ཉིས་སྟོང་བཅོ་ལྔ་ལོ་ནས་བཟུང་བོད་ནང་དུ་ཡོད་པའི་རྒྱ་ནག་གི་ཉེན་རྟོག་པ་རྣམས་ཀྱིས་ཁྲིམས་མེད་ལུགས་མེད་ཀྱི་བྱ་སྤྱོད་སྤེལ་ཏེ་བོད་མི་རྣམས་ལ་དབྱེ་འབྱེད་དང་ཐུབ་ཚོད་གཏོང་གི་ཡོད་པའི་སྐོར་གྱི་གནས་ཚུལ་ཐེར་འདོན་ཐེངས་མང་གནང་ནས་སྐད་འཕྲིན་སོགས་སྤྱི་ཚོགས་དྲ་ལམ་བརྒྱུད་གནས་ཚུལ་སྤེལ་ཡོད་པ་རེད།
རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ཡིན། བོད་ནང་དུ་བོད་མིའི་ཁྲག་རིགས་རྒྱུད་རྫས་བསྡུ་རུབ་བྱས་པའི་འཕྲུལ་རིགས་ཡོ་བྱད་འདི་དག་ཨ་རིའི་ཨེམ་ཨེ་མངའ་ཁུལ་དུ་ཡོད་པའི་ཏེ་མོ་ཧྥེ་ཤེར་ཚན་རྩལ་ཁང་གིས་རྒྱ་ནག་གཞུང་ལ་མཁོ་འདོན་ཚོང་སྒྱུར་བྱེད་བཞིན་ཡོད་པ། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ལོ་དཀྱིལ་ནས་བཟུང་མཚམས་འཇོག་བྱས་ཡོད་པ་ཕྱི་ཟླ་བཅུ་གཉིས་པའི་ཚེས་སོ་གཅིག་ཉིན་གསལ་བསྒྲགས་ཤིག་སྤེལ་ཡོད། འདི་ནི་ཨ་རིའི་གྲོས་ཚོགས་དང་འགྲོ་བ་མིའི་ཐོབ་ཐང་ཚོགས་པ་ཁག་གིས་གནོན་ཤུགས་སླེབས་པའི་རྗེས་སུ་མཚམས་འཇོག་བྱས་པ་ཞིག་ཡིན་པ་ཚན་རྩལ་ཁང་དེས་གསར་འགྱུར་བརྒྱུད་ལམ་ལ་བརྗོད་འདུག་འདི་དང་འབྲེལ་བོད་ནང་དུ་ཡོ་ཆས་འདི་བེད་སྤྱོད་བྱེད་ཀྱི་ཡོད་མེད་སོགས་ཀྱི་ཐད་ཚན་རྩལ་ཁང་ལ་འདི་ག་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ནས་འབྲེལ་བ་བྱས་ཏེ་རྩད་གཅོད་བྱེད་བཞིན་ཡོད་ལ། ཉེ་ལམ་ཨ་རིའི་གྲོས་ཚོགས་ཀྱི་རྒྱ་ནག་ལས་དོན་ལྷན་ཚོགས་ཀྱིས་ཚན་རྩལ་ཁང་ལ་བོད་ནང་བེད་སྤྱོད་བྱས་པའི་རིགས་རྫས་བསྡུ་ལེན་གྱི་ཡོ་ཆས་ཚོང་སྒྱུར་བྱེད་རྒྱུ་མེད་པའི་གནོན་ཤུགས་སྤྲད་པ་ལྟར་འདིའི་སྐོར་འབྲེལ་ཡོད་ཚོགས་ཆུང་ལ་འབྲེལ་བ་བྱས་ཏེ་མ་འོངས་པར་འདིའི་ཐད་རྗེས་འདེད་ཇི་ལྟར་བྱེད་རྒྱུ་ཡིན་མིན་དྲི་བ་ཕུལ་ཡོད་པས་ད་ལྟའི་བར་ལན་འདེབས་ཡོང་བའི་རེ་སྒུག་བྱེད་བཞིན་ཡོད། འདས་པའི་ལོ་གཅིག་ཙམ་གྱི་རིང་བོད་རང་བཙན་སློབ་ཕྲུག་ཚོགས་པ་དང་དབྱིན་ཡུལ་དུ་ཡོད་པའི་བོད་རང་དབང་ཚོགས་པ་རྒྱལ་སྤྱིའི་བོད་དོན་འབྲེལ་མཐུད་ཁང་བཅས་ཀྱིས་ཚན་རྩལ་ཁང་གི་ལས་ཁུངས་མ་ལག་དེར་དངོས་སུ་བཅར་ནས་མཚན་རྟགས་བསྡུ་རུབ་བྱས་པའི་འབོད་སྐུལ་ཞུ་ཡིག་རྩིས་སྤྲོད་དང་ལས་ཁུངས་མ་ལག་མདུན་དུ་རྔམ་སྟོན་ལས་འགུལ་སྣ་མང་སྤེལ་ཡོད་པ་རེད། བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་དུ་བོད་མི་དང་རྒྱ་རིགས་མང་གཙོ་དོན་གཉེར་བ་སོགས་ཀྱི་བར་བསམ་ཚུལ་བརྗེ་རེས་ཀྱི་དགོང་ཟས་འདུ་འཛོམས་གནང་ཡོད་པ་རེད། དེ་ཡང་ཨ་རིའི་རྒྱལ་ས་ཝ་ཤིན་ཏོན་དུ་ཡོད་པའི་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་ཁང་གི་གནས་ཚུལ་སྤེལ་བ་ལྟར་ན། ཕྱི་ལོ་གསར་ཚེས་དང་བསྟུན་ཕྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ཉིན་གྱི་དགོང་དྲོར། སྐུ་ཚབ་དོན་གཅོད་ཁང་དུ་བོད་མི་དང་རྒྱ་རིགས་མང་གཙོ་དོན་གཉེར་བ་ཁག་ཅིག་འདུ་འཛོམས་ཀྱིས་བོད་དང་རྒྱ་རིགས་མི་མང་བར་འབྲེལ་ལམ་ཡར་རྒྱས་གཏོང་ཐབས་དང་དེ་བཞིན་བོད་ཀྱི་གནད་དོན་རྒྱ་རིགས་མང་ཚོགས་ནས་ཤེས་རྟོགས་ཡོང་ཐབས་སོགས་ལ་དམིགས་ནས་བསམ་ཚུལ་བརྗེ་རེས་བྱས་ཡོད་པ་རེད་དགོང་ཟས་འདུ་འཛོམས་འདི་ནི་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་དང་རྒྱ་རིགས་དམངས་གཙོ་དོན་གཉེར་བའི་འོད་གསལ་གསར་ཁང་ཞེས་པ་གཉིས་མཉམ་འབྲེལ་གྱི་སྒོ་ནས་གོ་སྒྲིག་བྱས་པ་དང་སྐུ་མགྲོན་དུ་ཨ་རིའི་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་འགན་འཛིན་བཀའ་ཟུར་བཀྲས་མཐོང་བསྟན་འཛིན་རྣམ་རྒྱལ་ལགས། རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འགན་འཛིན་བསྟན་ཆོས་རྒྱ་མཚོ་ལགས་རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་ཞིབ་འཇུག་སྡེ་ཚན་གྱི་འགན་འཛིན་བུ་ཆུང་ཚེ་རིང་ལགས་སོགས་བོད་མི་ཁག་ཅིག་དང་དེ་བཞིན་ཨ་རིའི་རྒྱལ་སའི་མངའ་ཁུལ་དུ་ཡོད་པའི་རྒྱ་རིགས་རྩོམ་པ་པོ་སུའུ་ཞའོ་ཁང་དང། འོད་གསལ་གསར་ཁང་གི་འགན་འཛིན་ཝང་རུས་ཆིན་རྒྱ་རིགས་དམངས་གཙོ་དོན་གཉེར་བ་ཀོའོ་པོ་ཧྲིན་དང་ཞའེ་ཡེ་ལིའང་སོགས་མཉམ་ཞུགས་བྱས་ཡོད་པ་རེད། སྐབས་དེར་བྱང་ཨ་རིའི་བོད་ཀྱི་སྐུ་ཚབ་དོན་གཅོད་རྣམ་རྒྱལ་ཆོས་སྒྲུབ་ལགས་ཀྱིས་རྒྱ་རིགས་ཚོས་བོད་ནང་གི་ཛ་དྲག་གནས་སྟངས་ཤེས་རྟོགས་བྱེད་རྒྱུ་གལ་ཆེན་པོ་ཡིན་པ་དང་དེ་བས་རྒྱ་རིགས་གྲོགས་པོ་རྣམས་ནས་རྩོམ་ཡིག་སོགས་སྤེལ་ཏེ་བོད་ནང་གི་དངོས་ཡོད་གནས་སྟངས་རྒྱ་ནག་མི་མང་ལ་བརྒྱུད་སྤེལ་བྱེད་དགོས་པ་སོགས་ཀྱི་འབོད་སྐུལ་གནང་འདུག་ཡང་སྐབས་དེར་རྒྱ་རིགས་སྐུ་མགྲོན་ཚོས་གཏམ་བཤད་སྤེལ་བའི་ནང་དུ་རྒྱ་རིགས་རྩོམ་པ་པོ་སུའུ་ཞའོ་ཁང་ནས་ལོ་རྒྱུས་ཀྱི་འགྱུར་བའི་རང་བཞིན་ལྟར་རྒྱ་ནག་ལ་འགྱུར་བ་འགྲོ་བའི་དུས་ལ་སླེབས་ཡོད་པས་བོད་ཀྱི་གནས་སྟངས་ལ་ཡང་འགྱུར་བ་འགྲོ་ངེས་རེད་ཅེས་གསུངས་ཡོད། ཐའེ་ཝན་གྱི་སྲིད་འཛིན་འོས་འདེམས་འགྲན་རྩོད་ཁྲོད་སྔོན་གྲས་སུ་སླེབས་མཁན་ནས་ཐའེ་ཝན་གྱི་འོས་འདེམས་ལ་རྒྱ་ནག་གིས་ཐེ་ཇུས་བྱེད་བཞིན་པ་དེར་འགོག་རྒོལ་བྱེད་ཐུབ་པར་ཡིད་ཆེས་ཡོད་པ་གསུངས་འདུག་ཕྱི་ཚེས་གསུམ་ཉིན་ཧྥ་རན་སིའི་གསར་སྤེལ་ཁང་གིས་གནས་ཚུལ་སྤེལ་བ་ལྟར་ན་ཐའེ་ཝན་གྱི་རྒྱལ་ཡོངས་སྲིད་འཛིན་འོས་འདེམས་ཆེན་མོར་གནད་འགག་གི་ཉིན་གྲངས་བཅུ་ལས་མེད་པའི་སྐབས་འདིར་འགྲན་རྩོད་ནང་སྔོན་གྲས་ཡིན་པ་དང་འོས་བསྡུར་རྒྱལ་ཁ་ཐོབ་རྒྱུའི་རེ་བ་ཆེ་བའི། ལའེ་ཆིན་ཏེ་ཡིས་ཧྥ་རན་སིའི་གསར་སྤེལ་ཁང་ལ། ཐེ་ཝན་མི་དམངས་ཀྱིས་རྒྱ་ནག་གིས་ཐེ་ཝན་གྱི་ཕྱི་ཟླ་དང་པོའི་ཚེས་བཅུ་གསུམ་ཉིན་གྱི་འོས་འདེམས་ཆེན་མོར་ཤུགས་རྐྱེན་སྤྲོད་བཞིན་པ་དེར་འགོག་རྒོལ་བྱེད་ངེས་ཡིན་པ་གསུངས་འདུག་རྒྱ་ནག་གིས་ནམ་རྒྱུན་ཐེ་ཝན་ནི་རྒྱ་ནག་གི་ཆ་ཤས་ཡིན་ཚུལ་བརྗོད་དེ་ལའེ་ཆིན་ཏེ་ཡིས་སྣེ་ཁྲིད་པའི་ཐེ་ཝན་དམངས་གཙོའི་ཡར་ཐོན་ཚོགས་པའི་ཐེ་ཝན་དེ་རང་དབང་རང་བཙན་ཡིན་པའི་ལངས་ཕྱོགས་ལ་ངོས་ལེན་བྱེད་ཀྱི་མེད་པ་དང། ལའེ་ཆིན་ཏེ་ནི་འགལ་ཟླ་བཟོ་མཁན་གྱི་གཏེ་བོ་དང་ཁ་བྲལ་བ་ཡིན་ཚུལ་བརྗོད་དེ། གཞན་ནི་སྲིད་འཛིན་འོས་མི་གཉིས་ལ་གལ་ཏེ་རྒྱལ་ཁ་ཐོབ་པ་ཡིན་ན་རྒྱ་ནག་དང་འབྲེལ་ལམ་སྔར་ལས་ལྷག་པར་གཏིང་ཟབ་གཏོང་རྒྱུ་བརྗོད་ཀྱི་འདུག་དེ་བཞིན་ཐེ་ཝན་གྱི་མི་མང་ནང་དུ་ཡང་རྒྱ་ནག་གིས་ཐེ་ཝན་འོས་འདེམས་ལ་ཐེ་ཇུས་བྱེད་བཞིན་པར་སེམས་འཚབ་བྱེད་བཞིན་པ་རེད། ད་ལྟ་ལོ་ན་དྲུག་ཅུ་རེ་བཞི་ཡིན་པའི་ལས་ཐོག་སྲིད་འཛིན་གཞོན་པ་ལའེ་ཆིན་ཏེ་ནས་འདི་ནི་ད་ལོ་ཨེ་ཤི་ཡའི་ནང་འོས་འདེམས་ཐོག་མ་དེ་ཡིན་ཞིང། རྒྱ་ནག་གིས་ཐེ་ཝན་གྱི་འོས་འདེམས་ལ་ཐེ་ཇུས་བྱས་པ་དེ་ཡང་ནམ་རྒྱུན་ལས་ཧ་ཅང་ཚབས་ཆེན་ཡིན་ཡང་ཁོང་གིས་ཐེ་ཝན་མི་དམངས་ལ་ཡིད་ཆེས་བརྟན་པོ་ཡོད། གང་ལ་ཞེ་ན་ཐེ་ཝན་ནི་དབང་ཆ་གཅིག་སྡུད་ཀྱི་མུན་ནག་དུས་སྐབས་བརྒྱུད་ནས་དེ་རིང་བར་ཡོང་བ་ཡིན་པས་ཐེ་ཝན་གྱི་མི་རེ་ངོ་རེ་ནས་ཐེ་ཝན་གྱི་དམངས་གཙོའི་རིན་ཐང་ལ་གུས་བརྩི་བྱས་ཏེ་ཐེ་ཝན་མི་དམངས་ནས་རྒྱ་ནག་གིས་ཐབས་ཤེས་སྣ་ཚོགས་སྤྱད་ནས་འོས་འདེམས་ལ་ཤུགས་རྐྱེན་བྱེད་པ་དེར་འགོག་རྒོལ་བྱེད་ཐུབ་པར་ཡིད་ཆེས་ཡོད་ཅེས་གསུངས་འདུག་དེ་མིན་ཐེ་ཝན་གྱི་འོས་འདེམས་ལ་རྒྱ་ནག་དང་ཨ་མི་རི་ཀ་གཉིས་ཀྱིས་དོ་སྣང་ཆེན་པོ་བྱེད་བཞིན་པ་དང་དམངས་ཁྲོད་ཀྱི་བསམ་ཚུལ་བསྡུ་ལེན་ཞུ་བའི་ནང་ད་ལྟའི་ཆར་ཐེ་ཝན་དམངས་གཙོ་ཚོགས་པའི་འོས་མི་དང་ལས་ཐོག་སྲིད་འཛིན་གཞོན་པ་ལའེ་ཆིན་ཏེ་ལ་རྒྱབ་སྐྱོར་བརྒྱ་ཆ་གི་སུམ་ཅུ་སོ་དྲུག་དང་གོ་མིན་ཏང་ཚོགས་པའི་འོས་མི་ཧུའུ་ཡུའུ་དབྱི་ལ་བརྒྱ་ཆའི་སུམ་ཅུ་སོ་གཅིག་མི་དམངས་ཚོགས་པའི་འོས་མི་ཁའེ་ཝུན་ཀྲི་ལ་བརྒྱ་ཆའི་ཉི་ཤུ་རྩ་བཞི་བཅས་ཡིན་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་ཡིན། དེ་རིང་གི་དེང་དུས་བོད་ཀྱི་ལེ་ཚན་ནང་དུ་བཙན་བྱོལ་དུ་དུས་ཡུན་གང་འཚམས་བསྡད་པའི་རྗེས་སུ་རང་ཡུལ་དུ་ཕྱིར་ལོག་བྱེད་མཁན་གྱི་བོད་མི་ཚོའི་ཐོག་རྒྱ་ནག་གཞུང་གིས་དབྱེ་འབྱེད་བྱས་ནས་ཐོབ་ཐང་ལག་འཁྱེར་ལ་སོགས་མ་རག་པའི་དཀའ་ངལ་འཕྲད་ཀྱི་ཡོད་པའི་སྐོར་བོད་བརྒྱུད་ཀྱི་གནས་ཚུལ་ཕྱོགས་བསྒྲིགས་ཞུས་པར་གསན་རོགས་གནང།

རྒྱལ་སྤྱིའི་བོད་དོན་ལས་འགུལ་ཁང་གི་འབྲེལ་ཡོད་ལས་བྱེད་ནོར་རྒྱས་ལགས་ཀྱིས་ཞིབ་འཇུག་གནང་བ་བརྒྱུད་གནས་ཚུལ་ཤེས་རྟོགས་བྱུང་བའི་ནང། དཀའ་ངལ་འཕྲད་པའི་རྒྱུ་རྐྱེན་གཙོ་བོ་ཞིག་ནི་ཕྱིར་ལོག་བྱེད་མཁན་གྱི་བོད་མི་ཚོ་ལ་ཁྱིམ་ཐོ་མ་རག་པའི་དཀའ་ངལ་ཆེན་པོ་ཟིག་རེད་ཁྱིམ་ཐོ་མ་རག་པ་ཡིན་ན་རང་བཞིན་གྱིས་ཐོབ་ཐང་ལག་ཁྱེར་རག་གི་མེད་པར་སོང་དེ་གཉིས་མ་ཐོབ་ན་འཚོ་བ་སྐྱེལ་རྒྱུ་དཀའ་ངལ་འཕྲད་ཀྱི་ཡོད་ཅེས་ཁོང་གིས།

འཛུལ་ཞུགས་བྱེད་ཡ་གི་འབད་བརྩོན་ཆེ་བས་ན་རིགས་འཛུལ་ཞུགས་བྱེད་ཡ་ལས་ཡ་དཀའ་ངལ་ཆེན་པོ་ཞིག་འཕྲད་ཀྱི་ཡོད་ཅིག་ལོ་ལྟར་བལ་ལོ་ནང་རུ་སི་ནས་འཛུལ་ཞུགས་བྱེད་མ་ཐུབ་པ་ལྷག་རིགས་ཡོད་ཅིག་དེ་འདྲས་ཀྱི་དཀའ་ངལ་ཡོད་ཅིག་ད་དེ་མ་ཟད་པའི་གི་སྔོན་མ་དེ་བ་ཡིན་པ་ཡིན་ན་ད་ཕར་བོད་ལ་ཕ་ཡུལ་ལ་ཕར་ལོག་འགྲོ་མཁན་མང་པོ་ཅིག་སོ་སོའི་གྲོང་ཚོ་དེ་བ་ལས་ཡ་ཨ་ནི་འཇམ་ཐིང་ཐིང་རུ་བསྡད་ན་ཅིག་རྙོག་དྲ་བྱེད་མཁན་མེད་བ་གི་དེ་འདྲས་ཀྱི་གནས་སྟངས་ཅིག་སྔོན་མ་ཡོད་རེད་ད་དེ་རིགས་ཀྱི་ས། བོད་ས་ཡོངས་རྫོགས་བུ་ལེ་ཡ་ཞིང་འབྲོག་ཁུལ་ནས་མི་མང་པོ་ཕྱོགས་གཅིག་ཕར་ཚུར་སྤོ་སྒྱུར་བྱེད་ཀྱི་ཡོད་དུས་ད་ས་གནས་འདྲ་མི་འདྲ་ལ་ཕར་ཚུར་སྤོས་ཀྱི་ཡོད་དུས་ཞིང་འབྲོག་གི་བུ་ལེ་ས་གནས་ཀྱི་བུ་ལེ་ཡིན་པ་ཡིན་ནའི་ཅིག་ཁ་ཁུ་སིམ་པའི་ཅིག་འཇམ་ཐིང་ཐིང་གི་དེ་ཡས་ཀྱི་སྔོན་མ་གི་ལམ་ལུགས་ཚུལ་ཅིག་ཡོད་པ་དེ་ཡས་གོ་སྐབས་དེ་མེད་པ་བཟོས་ནས་དེ་ཡས་རྫོགས་ཚར་བ་བཟོ་འདྲ་ཅིག་ཆགས་ཀྱི་འདུག། རྒྱ་གཞུང་གིས་བྱེས་ཕྱོགས་སུ་གནས་པའི་བོད་མི་རྣམས་ཕྱིར་ལོག་གནང་བ་ཡིན་ན་དགའ་བསུ་ཡོད་ཟེར་དྲིལ་བསྒྲགས་ཆེན་པོ་བྱེད་ཀྱི་ཡོད་ན་ར་དོན་དངོས་སུ་དེ་འདྲ་མིན་པའི་སྐོར་ཁོང་གིས་མུ་མཐུད་གསུངས་ན། མི་འགའ་ཤས་ཡང་བོད་ལ་ལོག་ཕེབས་མཁན་དེ་ཚོ་སོ་སོ་ད་རྒྱུ་མཚན་འདྲ་མིན་སྣ་ཚོགས་ཀྱི་ཐོག་ནས་ཕར་ལོག་ཕེབས་མཁན་བྱུང་གི་ཡོད་རེད་དེ་འདྲ་གི་ཐོག་ནས་ཕེབས་པའི་སྐབས་སུ་ཡང་གཅིག་མཚམས་རེ་ས་གནས་ས་གནས་ཀྱི་གཞུང་གི་ལས་བྱེད་པ་ཚོ་གི་སྲིད་ཇུས་ལག་བསྟར་བྱེད་སྟངས་དེ་སེ་ཕྲན་བུ་མ་འདྲ་བ་ཡོང་གི་འདུག་ས་གནས་འགའ་ཤས་ལ་ཡིན་པ་ཡིན་ན་གཅིག་ལོག་ཕེབས་མཁན་ཚོར་ཡང།

དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་རྔམ་བྱེད་མ་ཐུབ་ཅིག་གིས་ཡང་མཚམས་ཅིག་ཁྱིམ་ཐོ་དེ་ཐོ་འགོད་བྱེད་ཐུབ་ཀྱི་ཡོད་པ་ཡིན། ད་དེ་འདྲའི་ཅིག་ནི་ཕར་ལོག་ཕེབས་པ་དང་དེ་འདྲའི་གིས་ཐོ་འགོད་བྱེད་ཐུབ་པའི་གི་གནས་སྟངས་ཅིག་ཆགས་པའི་བར་དུ་ལ་ཡ་ད་དེ་འདྲའི་ལོ་དྲུག་འགྲོ་ཅིག་ལོ་དྲུག་ད་ཟ་མ་ཟེར་མེད་འགྲོ་ཅིག་ཕུ་གན་དཀྱིལ་མ་ལ་ཡ་ཕར་ཡང་མེད་ཚུར་མེད་བྱས་ནས་འདུག་ཟེར་ནས་གནས་སྟངས་ཅིག་ལྷག་བྱས་དེ་འདྲའི་གི་ཐོག་ནས་སོ་སོ་གིས། མི་ཚེ་སྐྱེལ་ཡས་རེད་འཚོ་བ་སྐྱེལ་ཡས་རེད་གང་འདྲ་ཅིག་ཡིན་པ་ཡིན་ནའི་དཀའ་ངལ་ཆེན་པོ་ཅིག་འཕྲད་ཀྱི་ཡོད་པ་དེ་ད་ལན་ང་ཚོས་ཀྱིས་ཉམས་ཞིབ་བྱས་པའི་ཐོག་ནས་གསལ་པོ་ཐོན་གྱི་འདུག་ཞུ་ཡས་ཡིན། ཉེ་བའི་ཆར། རྒྱ་ནག་གཞུང་ནས་རྒྱ་གར་བརྩིས་པའི་ཕྱི་རྒྱལ་ཡུལ་གྲུ་ཁག་ནས་བོད་ནང་བསྐྱོད་མཁན་ཚོ་ལ་ཐོངས་མཆན་བི་ཛ་སྤྲོད་རྒྱུ་འགོ་བཙུགས་ཡོད་ཀྱང་དེ་སྔ་བོད་ནས་གཉེན་འཕྲད་དང་གསུང་ཆོས་ཞུ་བར་བཅར་ནས་ཕྱིར་བོད་ལ་ལོག་མཁན་ཚོ་གི་ཐོག་ལ་དམིགས་བསལ་དབྱེ་འབྱེད་བྱས་ནས་གང་ཅིའི་ཐད་དཀའ་ངལ་བཟོས་ཡོད་པ་གསལ་སྟོན་གནང་བ་དང་མཚུངས་སུ། རྒྱ་ནག་གི་འབྲེལ་ཡོད་དབང་འཛིན་པ་གིས་བྱེས་ཕྱོགས་སུ་བསྐྱོད་མཁན་བོད་མི་ཚོ་གི་ཐེམ་ཐོ་ལག་ཁྱེར་ཕྱིར་བསྡུ་བྱས་ཏེ། དུས་ཡུན་ལོ་ངོ་དྲུག་ཙམ་གྱི་རིང་ཕྱིར་དོ་བདག་སོ་སོ་ལ་མ་སྤྲད་པའི་གནས་སྟངས་ཀྱི་འོག་ཏུ་ལས་ཀ་གི་གོ་སྐབས་དང། དེ་མིན་གྱི་སྤྱི་ཚོགས་ཞབས་ཞུ་དང་འཕྲོད་བསྟེན་ལ་སོགས་དགོས་ངེས་ཀྱི་མཐུན་འགྱུར་མ་རག་པའི་དཀའ་ངལ་འཕར་མ་ཟིག་འཕྲད་ཡོད་ལུགས་བཀོད་ཡོད། དཔེར་ན། ཁོང་ཚོ་ཕྱིར་ལོག་པའི་དབང་དུ་བཏང་ན་ཡང་དུས་རྒྱུན་དུ། ཁོང་ཚོ་གི་ཐོག་ལ་སོ་ལྟ་བྱེད་པ་དང་དགོས་ངེས་ཀྱི་མཐུན་རྐྱེན་མི་སྤྲོད་པ། ས་གནས་ཀྱི་ཐེམ་ཐོའམ་གཏན་སྡོད་ལག་ཁྱེར་སྤྲོད་རྒྱུར་ནར་འགྱངས་བཏང་བ་སོགས་གཞི་རྩའི་ཐོབ་ཐང་ལ་དབྱེ་འབྱེད་བྱེད་ཀྱི་ཡོད་པ། དེ་བཞིན་འཕྲོད་བསྟེན་གྱི་གནད་དོན་གྱི་ཐད་ནས་ཐོབ་ཐང་འདྲ་མཉམ་མེད་པའི་སྐོར་བཀོད་པས་ན། ཕྱིར་ལོག་པའི་བོད་མི་ཚོ་ལ་ས་གནས་ཀྱི་སྨན་ཁང་ཁག་ཅིག་གི་ནང་སྨན་བཅོས་བྱ་རྒྱུ་གི་ཐོབ་ཐང་རག་རྒྱུ་ཁག་པོ་ཡོད་པ། ལྷག་པར་དུ་ཉེ་བའི་ལོ་ཤས་ཀྱི་གོང། ཏོག་དབྱིབས་རིམས་ནད་ཀྱི་སྐབས་འགོག་ཁབ་རྒྱག་རྒྱུའི་ཐད་ལ་ཡང་དཀའ་ངལ་འཕྲད་པའི་རིགས་བྱུང་ཡོད། རྒྱ་གར་ལྷོ་ཕྱོགས་ནས་དགེ་འདུན་པ་ཞིག་གིས་གནས་ཚུལ་མཁོ་སྤྲོད་བྱས་པའི་ནང། གྲྭ་ཚང་ནས་ཕྱིར་བོད་ལ་ལོག་མཁན་གྱི་གྲྭ་བ་ཞིག་ནད་མནར་གྱི་སྐབས་སྨན་བཅོས་ཡག་པོ་མ་བྱུང་བའི་རྐྱེན་གྱིས་ཏོག་དབྱིབས་རིམས་ནད་ཁྱབ་གདལ་མ་ཕྱིན་པའི་གོང་ཙམ་ཞིག་འདས་གྲོངས་སུ་གྱུར་ཡོད་པ་སོགས་ཀྱི་གནས་ཚུལ་ལུང་འདྲེན་བྱས་ཡོད།

གཡོག་ནི་གོང་མ་ཤོག་རི་གོང་ནི་གཡོག་ནི་ལས་ཀྱི་རི་ད་བུར་ཏི་བུར་ནི་ད་དུ་ཚོད་ལ་ད་ཚིག་ཡིན་ན་ད་ཅིག་ནི་འབྱུང་པོ་དང་ད་ཅིག་རྗེས་སྐྱོན་ལ་དེ་མེད་ན་རྗེས་དག་སྣང་བ་མེད་པ་ཡིན་ན་ད་ད་པོ་ནང་ནི་དེ་ཡི་སུ་དྲུག་ག་ད་ཞིག་གི་མགོ་ནི་ད་ཁ་པོ་ཆིག་ཁོ་ནི་རེད། ད་རྒྱ་ཕྱུག་དྲག་ཟིག་ཡིན་ན་འོག་གི་ས་ཆ་ཡོང་ན་རི་མི་རི་མི་ཐན་ཏོ་ལས་ཏི་ཁོ་ནི་རེད་ད་ཕུ་ན་ལྷ་ས་ཟུག་ཡིན་ན་མཚོ་སྔོན་ཟུག་ཡིན་ན་ཨ་ཆི་ཟིག་ཡིན་ན་ད་ཏི་ལས་ཏི་ཁོ་རེད་འུ་ཆུ་ས་ནི་རང་ཡིན་ད་ཏི་མུ་གེ་ཤོང་གི་ད་ཤི་ཚུར་ཧ་སོང་ཡིན་ལུག་ཆ་རིན་གོར་སོང་ནོ།

ཐོབ་ཐང་ལག་ཁྱེར་དགོས་སྐོར་གྱི་སྒྲིག་གཞི་ཇེ་དམ་དུ་བཏང་ཡོད་པ། དེ་བཞིན་དུ་བོད་ཀྱི་དུས་བབ་ཀྱིས་བོད་ཀྱི་རྒྱལ་ས་ལྷ་སར་གནས་སྡོད་བོད་མི་ཞིག་གིས་རྒྱ་གར་དང་དེ་མིན་གྱི་ཡུལ་གྲུ་གཞན་ནས་ཕྱིར་ལོག་བྱས་པའི་བོད་མི་མང་བོ་ཞིག་གིས་འགྲོ་བཞུད་དང་ཐེམ་ཐོ་ཐོ་འགོད་བྱེད་པར་དཀའ་ངལ་འཕྲད་ཀྱིན་པའི་སྐོར་འགྲེལ་བརྗོད་བྱས་པ་ཁག་ལུང་འདྲེན་གྱིས་ཉིས་སྟོང་ཉི་ཤུ་ཐམ་པ་གྱི་ཟླ་བ་བརྒྱད་པ་ནས་བཟུང་བའི་མཚོ་སྔོན་གྱི་ཕྱོགས་ཀྱི